དེ་ཡང། སྐྱེ་དངོས་བདེ་སྲུང་གི་ཁྲིམས་འོག་ཨོ་སི་ཀྲི་ལི་ཡའི་ཁོར་ཡུག་དང་ས་ཞིང་ལ་གནོད་པའི་ཅ་དངོས་རིགས་ནང་འདྲེན་བྱེད་མི་ཆོག་པས། གལ་ཏེ་དེ་ལྟར་བྱས་པ་ཡིན་ན་དངུལ་ཆད་ལྗིད་པོ་ཕོག་རྒྱུ་མ་ཟད་ཐོངས་མཆན་ལག་ཁྱེར་ཡང་རྩིས་མེད་བཏང་བའི་ཉེན་ཁ་ཡོད་པ་རེད། ཞིང་ལས་དང་ཆུ། ཁོར་ཡུག་སྲུང་སྐྱོབ་ལྷན་ཁང་གིས་ཨོ་སི་ཀྲི་ལི་ཡའི་སྐྱེ་དངོས་བདེ་སྲུང་གི་ཁྲིམས་སྟངས་འཛིན་གནང་གི་ཡོད་པ་རེད། Alan Self ལགས་ནི Brisbane གནམ་ཐང་དུ་ཕྱག་ལས་གནང་གི་ཡོད་པ་དང། ཁོང་གིས་འགྲུལ་བཞུད་པ་དོ་བདག་སོ་སོས་འགན་བླངས་ནས Australia ནང་འདྲེན་མི་ཆོག་པའི་ཅ་དངོས་གང་ཡོད་པ་ཤེས་དགོས་ཞེས་གསུངས་ཡོད་པ་རེད། སྤྱིར Australia ཡོང་མཁན་མི་ཚང་མས་གནམ་ཐང་དུ Incoming Passenger Card ཞེས་པ་དེ་བསྐང་དགོས་པ་དང། དེའི་ནང་ཁྱེད་ཀྱིས་ཟས་རིགས་དང་སྲོག་ཆགས་དང་རྩི་ཤིང་ལས་གྲུབ་པའི་ཅ་དངོས་རིགས་ཡོད་ཚད་དང་བླང་དུ་ཁས་ལེན་བྱེད་དགོས་པ་ཡིན། དེ་རྗེས་སྐྱེ་དངོས་བདེ་སྲུང་གི་ལས་བྱེད་པ་ཚོས་ཞིབ་བཤེར་བྱས་ནས་ཅ་དངོས་དེ་རིགས་ཁྱེར་ཆོག་མི་ཆོག་བརྟག་དཔྱད་བྱེད་ངེས་རེད། ཡང་སྐུ་ཞབས Self ལགས་ཀྱིས། སྤྱིར་ཅ་དངོས་མང་པོ་ཞིག་ཁྱེར་ཆོག་ན་ཡང།

དེ་ལྟར་བྱུང་ཚེ་ནད་དེ་མེད་པ་བཟོ་བར་འགྲོ་སོང་ས་ཡ་མང་པོ་བཏང་དགོས་པ་ཡིན། དེ་མ་ཟད། ཨོ་སི་ཀྲི་ལི་ཡའི་ནང་ཤའི་རིན་གོང་འཕར་བ་དང་ཤ་དཀོན་པོ་ཆགས་ནས་མཐར་ང་ཚོར་སྤུས་ཚད་ཞན་པ་གང་ཞིག་ལ་གོང་ཆེ་བའི་ཤ་ཉོ་དགོས་པ་བྱུང་ངེས་རེད། དེ་མིན་ཟས་རིགས་གཞན་འོ་མ་དང་སྒོ་ང། སྦྲང་རྩི།

ང་ཚོའི་ཚོང་ཟོག་ལྷག་མ་རྣམས་ཕྱིར་འདྲེན་བྱེད་ཀྱི་ཡོད། གལ་ཏེ་འབྲུ་རིགས་དེ་དག་ཕྱིའི་རྒྱལ་ཁབ་ལས་འཁྱེར་ཡོང་བ་དང་དེར་ནད་རིགས་ཡོད་ཚེ་གནོད་སྐྱོན་ཆེན་པོ་འབྱུང་ངེས་རེད། སྐུ་ཞབས Self ལགས་ཀྱིས། སྐྱེ་དངོས་རིག་པའི་བདེ་སྲུང་གི་ཁྲིམས་ལ་རྩིས་མེད་བཏང་ནས་ཅ་དངོས་དེ་རིགས་འཁྱེར་པ་ཡིན་ཚེ་ཆད་པ་ལྗིད་པོ་འཕོག་ཉེན་ཡོད་ཚུལ་འགྲེལ་བརྗོད་གནང་དོན།

དེ་བཞིན་ཁོང་གིས། ཁྱེར་མི་ཆོག་པའི་ཅ་དངོས་དེ་རིགས་ཁྱེར་བ་ཡིན་ཚེ། ཐོངས་མཆན་ལག་ཁྱེར་རྩིས་མེད་བཏང་ནས་ཕྱིར་ལོག་བཏང་སྲིད་པ་རེད་ཅེས་ཁོང་གིས་གསུངས་དོན། དཔེར་ན་སློབ་ཕྲུག་གི་ཐོངས་མཆན་དང་ཐོངས་མཆན་ཨང་བཞི་ལྔ་བདུན་ཡོད་མཁན། ཡུལ་སྐོར་བའི་ཐོངས་མཆན་སོགས་ཡོད་མཁན་རྣམས་ཀྱི་གནས་སྟངས་ངེས་མེད་འགྱུར་སྲིད་པ་རེད། འདས་པའི་ཉམས་མྱོང་ནང་ཨོ་སྟྲེ་ལི་ཡའི་མི་སེར་མ་ཡིན་པ་རྣམས་ཀྱིས་ཉེན་ཁ་ཆེ་བའི་ཅ་དངོས་རིགས་འཁྱེར་བར་བརྟེན་ཐོངས་མཆན་རྩིས་མེད་བཏང་བའི་གནས་སྟངས་བྱུང་ཡོད། ཨོ་སྟྲེ་ལི་ཡའི་ས་མཚམས་ཉེན་རྟོག་དུ་འཛིན་པའི་ལས་ཚབ་པ་སྐུ་ཞབས Matthew Rowe ལགས་ཀྱིས་ཕྱི་རྒྱལ་ཁག་ནས་ཁྱེད་ཀྱིས་དྲན་རྟེན་དངོས་པོ་ཉོ་སྐབས་དོགས་གཟབ་གནང་དགོས་ཞེས་ཁོང་གིས་གསུངས་དོན། ཨོ་སི་ཀྲི་ལི་ཡའི་མི་དམངས་ལ་གནོད་པའི་ཅ་དངོས་རིགས་ཞིབ་དཔྱད་བྱས་ནས་མི་དམངས་ཀྱི་བདེ་སྲུང་སྲུང་སྐྱོབ་བྱེད་རྒྱུ་དེ་ང་ཚོའི་ལས་འགན་གཙོ་བོ་ཡིན། ལྷག་པར་དུ་ང་ཚོས་ཨེ་ཤེ་ཡའི་རྒྱལ་ཁབ་ཁག་ནས་མཚོན་ཆ་རིགས་འདྲ་མིན་འཁྱེར་ཡོང་གི་ཡོད་པ་མཐོང་བྱུང། དེ་ཡང་མཚོན་ཆ་དེ་དག་འཚོང་མཁན་ཚོས་དེ་ཨོ་སི་ཀྲི་ལི་ཡར་འཁྱེར་ཆོག་གི་ཡོད་པ་ཁྱབ་བསྒྲགས་བྱེད་ཀྱི་ཡོད་པ་ནི་བདེན་པ་མ་ཡིན། མཚོན་ཆ་དེའི་རིགས་འཁྱེར་ཡོང་ཚེ་ཁྱེད་ལ་དངུལ་ཆད་དང་ཁྲིམས་ཐོག་ནས་དཀའ་ངལ་འཕྲད་ངེས་རེད། ཡང་སྐུ་ཞབས་རོ་ཝི་ལགས་ཀྱིས་ཨོ་སྟྲེ་ལི་ཡར་མེ་མདའ་འཁྱེར་ཆོག་པར་ནང་སྲིད་ལྷན་ཁང་ནས་ཆོག་མཆན་ཡིག་ཆ་སྟོན་རྒྱུ་དགོས་པ་ཁོང་གིས་གསུངས་དོན། ཅ་དངོས་འགའ་ཤས་རིགས་ཨོ་སྟྲེ་ལི་ཡར་འཁྱེར་ཐུབ་པར་ཆོག་མཆན་ཡིག་ཆ་བླངས་དགོས་པ་ཡིན། དཔེར་ན། མེ་མདའ་ལྟ་བུ་འཁྱེར་བར་མངའ་སྡེ་སོ་སོའི་ཉེན་རྟོག་ལས་ཁུངས་ལས་ཆོག་མཆན་གྱི་ཡིག་ཆ་སྟོན་རྒྱུ་དགོས་པ་ཡིན། ཡང་མི་སྒེར་གྱི་བེད་སྤྱོད་ཆེད་སྨན་རིགས་འཁྱེར་ཆོག་གི་ཡོད་ཀྱང་དེར་འབྲེལ་ཡོད་སྨན་པས་དབྱིན་ཡིག་ཐོག་བཀོད་པའི་སྨན་ཡིག་སྟོན་རྒྱུ་དགོས་པ་ཡིན་འདུག་དེ་ཡང་གལ་ཏེ་ཁྱེད་ཀྱིས་ཁྱེར་བའི་ཅ་དངོས་ཞིག་ཆོག་མིན་དེར་དོགས་པ་ཡོད་ཚེ། དང་ཐོག་ཅ་དངོས་དེ་འདྲ་ཞིག་ཁྱེར་ཡོད་ཅེས་ས་མཚམས་ཉེན་རྟོག་པར་སྙན་སེང་ཞུས་ནས་བཀའ་འདྲི་བྱས་ན་ལེགས་ཤོས་ཡིན་ཞེས་སྐུ་ཞབས་རོ་ཝི་ལགས་ཀྱིས་གསུངས་དོན། གལ་ཏེ་ཁྱེད་ཀྱིས་ཨོ་སྟྲེ་ལི་ཡར་འཁྱེར་མི་ཆོག་པའི་ཅ་དངོས་ཞིག་ཁྱེར་ཡོད་ཚེ། ཐོག་མར Incoming Passenger Card ཐོག་བཀོད་དགོས། དེ་ནས་འབྲེལ་ཡོད་ལས་བྱེད་པ་ཞིག་ལ་བཀའ་འདྲི་གནང་དགོས་པ་ཡིན། ང་ཚོས་འགེངས་ཤོག་དེ་སྐད་ཡིག་མི་འདྲ་བ་སྣ་ཚོགས་ནང་ཕབ་སྒྱུར་བྱས་ཡོད་ལ། ཁྱེད་ཀྱི་སྐད་རིགས་ཤེས་པའི་ལས་བྱེད་པ་ཡང་ཡོང་སྲིད་པས་རོགས་སྐྱོར་གནང་ངེས་རེད། ཁྱེད་ཀྱིས་ཨོས་ཏྲེ་ལི་ཡར་འཁྱེར་མི་ཆོག་པའི་ཅ་དངོས་གང་ཡིན་པའི་སྐོར་གནས་ཚུལ་ཞིབ་ཕྲའི་ཆེད་དྲ་ཚིགས་ཁ་བྱང་ཨང། www. dot agriculture. dot gov. dot au ཐོག་བསྐྱོད་གནང་རོགས།